དགག་པ་ཡིན་དགོས་པ་གང་ཞིག་ཤེས་བྱ་ཡིན་ན་གཞི་གྲུབ་དགག་པ་མ་ཡིན་གཞི། ད་དེ་གང་ཞིག་མི་ཤེས་ད། ད་དེ་བས་མང་བློ་འདུག་ད། རྟགས་གསལ་རྟགས་གསལ་ཟེར་མ་ཚོས་ཨ། ག་རུ་བློ་ཧེ་འདུག་ད་ཀྱེ། གཞན་ཡང་སྔར་གྱི་ཐལ་བ་དེ་ལ་ཁྱབ་པ་ཡོད་པའི་རྒྱུ་མཚན་གང་ཡིན་རྒྱུ་དེ་ཨ་ཡིན་མ་ཡིན། ཡ་གི་ཁུ། སྔར་གྱི་ཐལ་བ་ཐལ་བ་དེ་ལ་ཁྱབ་པ་ཡོད་པ་ཟེར་ཡས་ཏེ། ཡ་གི་ཁོ་རེ་དཔེ་ཞིག་བཀོད་སོང་ཨ། ཤེས་བྱ་ཡིན་ན་བུམ་པ་ཡིན་པ་དང་མ་ཡིན་པ་གང་རུང་ཡིན་པས་ཁྱབ་ཀྱི་རེད་དེ། ཁོ་ཁྱབ་པའི་རྒྱུ་མཚན་ཁོ་ཁྱབ་ན་ཡང།

ད་བུམ་པ་ཡིན་པ་དང་མ་ཡིན་པ་གཉིས་མོ་དངོས་འགལ་རེད། བཤད་ན་བུམ་པ་ཡོད་པ་དང་མེད་པ་གཉིས་ཀ་ཡིན་པས་ཁྱབ་ཟེར་ལབ་ཡས་དེ་ད་ཁྱོད་རང་དངོས་འགལ་ལ་གཉིས་ཡིན་གྱི་ཕུང་གསུམ་ཁས་ལེན་སོང་ང། ད་ཡང་རིགས་པ་ཕུགས་རི་མ་འགྲོ། ཕུགས་སྲི་མ་འགྲོ་བསམ་གྱི་ཡོད། ཤེས་བྱ་ཡིན་ན་བུམ་ཡོད་དང་བུམ་མེད་གཉིས་ཀ་ཡིན་ན། ཁྱོད་རང་གིས་བཀོད་པའི་ཉེས་པ་དེར་འགྱུར་ལགས། ད་འོ་བུམ་ཡོད་དང་བུམ་མེད་གཉིས་མོ་དེ་དངོས་འགལ་རེད། ད་ཁོ་གཉིས་གཉིས་ཞིག་དོན་གྱིས་ཁས་བླངས་པ་རེད་བླངས་པ་ཡིན་ན་ཤེས་བྱ་ཡིན་ན་བུམ་ཡོད་དང་བུམ་མེད་གཉིས་ཀ་ཡིན་པས་ཤེས་བྱ་ཡིན་ན་བུམ་ཡོད་དང་བུམ་མེད་བུམ་ཡོད་དང་བུམ་མེད་གང་རུང་ཡིན་པས་ཁྱབ་པ་དེ་ཁས་ལེན་པ་རེད།

བས་པ། བུམ་པ་མ་ཡིན་མཁན་གྱི་ཤེས་བྱ་ཡིན་པའི་ཕྱིར། ད་ཤེས་བྱ་ཡིན་ན་བུམ་ཡོད་ཡིན་པས་ཁྱབ་ཟེར་ཡོད་གོ་ཤེས་བྱ་ཡིན་ན་བུམ་པ་ཡིན་པས་ཁྱབ་པ་ཁས་ལེན་ན། འོ་ཧོ་ཤེས་བྱ་ཡིན་ལ་བུམ་མེད་ཡིན་མཁན་གོ་ད་དངོས་པོའི་གནས་ཚོད་ལ་མེད་མཁན་ཆགས་འགྲོ་རེད་བུམ་མེད་ཤེས་བྱ་ལ་ཁེགས་པ་དང་བཅས་པས། ད་ཤེས་བྱ་ཡིན་ན་བུམ་མེད་ཡིན་པས་ཁྱབ་བུམ་པ་མ་ཡིན་པས་ཁྱབ་ཟེར་ན་ནི་ད་བུམ་པ་ཤེས་བྱ་ལ་ཁེགས་འགྲོ་རེད་དེ་ནི་ཁྱོད་རང་བུམ་པ་ཤེས་བྱ་མེད་པ་ཆགས་འགྲོ་རེད་ཟེར་དེ་བཏང་མེད་འགྲོ། དེས་ན་རྒྱུ་མེད་ལས་སྐྱེས་ནའང་རྟག་ཏུ་ཡོད་པ་དང་མེད་པ་གཉིས་ཀ་ཡིན་པས་ཁྱབ་པས་སེ་རང་ལུགས་ལ་དེ་རེད་བ།

ཐལ་བ་གཉིས་ཀ་འཕེན་རིགས་ཀྱི་རེད། གང་རུང་གཅིག་ལ་གནོད་པ་དང་བཅས་ན་དངོས་པོ་རེས་འགའ་བ་སྒྲུབ་པ་ལ་ད་མི་ཕན་པར་འགྱུར་རོ། ད་ཡིན་གྱི་མིན་རྒྱུ་དེའི་རྗེས་ཟློས། རྒྱུ་མེད་ལས་སྐྱེས་ན། རེད་པ། རྒྱུ་མེད་ལས་སྐྱེས་ན་ག་རེ་ཟེར། རྒྱུ་མེད་ལས་སྐྱེས། དཔེར་ན་དུ་བ་དེ་རྒྱུ་མེད་ལས་སྐྱེས་ཁས་ལེན་ན། ད་རྒྱུ་མེད་ལས་སྐྱེས་པ་ཁས་ལེན་ད། དུ་བ་དེ་ཡོད་པའི་དུས་ཚོད་ཅིག་བར་བ། དུ་བ་དེ་རྒྱུ་མེད་ལས་སྐྱེས་པ་ཡིན་པ་ཆགས། ཆགས་ན་ད་དུས་ཚོད་ཅིག་རེ་བུ་དུ་བ་སླེབས་ཀི་རེད་བ། ད་སླེབས་ཡོང་དུས།

བ། ད་དུས་ཚོད་གཅིག་ལ་མེད་ན་ཀོ། རྒྱུ་ལ་མི་ལྟོས་ན་དུས་ཚོད་གཅིག་ལ་མེད་ན་ཀོ། ཡང་འབྱུང་མང་ཀོ་རྐྱེན་ཅིག་ཚང་ནི་ཅུང་ཟད་ཀོ་ཞེས་སྨྲས། བྱས་ཙང་དངོས་པོ་རེས་འགའ་བ་སྒྲུབ་པ་ལ་ཕན་ཡོན་གོ་ག་རེ་ཟེར་ན་དངོས་པོ་རེས་འགའ་བ་དེ་གང་ཞིག་རེས་འགའ་ཡི་དངོས་པོ་ཡིན་པ་ཀོ་ག་རེ་ཟེར་ན་ཀོ། རྒྱུ་ཀོ་ཡོད་ན་ཕན། རྒྱུ་ཀོ་ཆ་ཚང་ཚང་སོང་མཐུན་རྐྱེན་ཀོ་ཆ་ཚང་ཀོ་ཡོང་ཆོག། མཐུན་རྐྱེན་ཀོ་གཅིག་རྒྱུ་ཀོ་ལ་སྐྱོན་རེ་ཤོར་མཐུན་རྐྱེན་ཅིག་མ་ཚང་སོང་ན་ཀོ་ཡོང་མི་ཆོག་པ་ཡིན་ཙང་ཀོ། དེ་དངོས་པོ་རེས་འགའ་བ་ཡིན་པ་ཀོ། རྒྱུ་ཀོ་ཚང་ན་ཡོང།

རྟག་དངོས་གཅིག་དང་དུ་མ་གང་རུང་ཡིན་པས་ཀྱང་ཁྱབ། གཅིག་དང་དུ་མ་གང་རུང་མ་ཡིན་པས་ཀྱང་ཁྱབ་ཟེར་ལགས་པས་སེ་གོ་ལ། དེ་ཡིན་ན་སེ་རྟག་རྫས་ཡིན་ན་ཡིན་པ་རེད། རྟག་རྫས་ཡིན་ན་རྟག་རྫས་གཅིག་དང་དུ་མ་གང་རུང་དང་བྲལ་བས་ཁྱབ་པའང་མ་ཁྱབ། ཁྱབ་ཟེར་ན། ནི་བརྒྱུད་འགལ་ལ་ཁྱབ་པ་མེད་པར་འགྱུར་ལ། སེ་ད་དེ་རེད་བ། རྟག་རྫས་ཡིན་ན་རྟག་དངོས་རྟག་རྫས་ཡིན་ན་རྟག་རྫས་གཅིག་དང་དུ་མ་གང་རུང་དང་བྲལ་བས་ཁྱབ་ཀྱི་འདུག་ན། ད་བརྒྱུད་འགལ་སེ་དེ་གཅིག་དང་དུ་མ། གཉིས་པོ་དེ་བརྒྱུད་འགལ་ཡིན་པའི་ཟུར་གྱི་མེད་འགྲོ། གཅིག་དང་དུ་མ་གཉིས་པོ་དེ་ར་བ་གཅིག་དང་ཐ་དད་གཉིས་པོ་དེ་ད་བ་ན་གཅིག་དང་ཐ་དད་ཡིན་ནའང་འདྲ་སྟེ་གཅིག་དང་དུ་མ་གོ། ཨ་ནི། བརྒྱུད་འགལ་རེ་བྱ་དགའ་བ་ཡིན་པ་རེད། ད་ཡིན་དུས་གཅིག་དང་བྲལ་བ་དེ་དང་དུ་མ་དང་བྲལ་བ་གཉིས་པོ་དེ་ཡང། ཨ་ནི། བརྒྱུད་འགལ་ཟུར་གྱི་སླེབ་ཀྱི་བ་མེད་འགྲོ། དེ་ཡིན་དུས་ཙང་རྟགས་རྩལ་ཡིན་ན་རྟགས་རྩལ་གཅིག་དང་བྲལ་བ་ཡིན་པས་ཁྱབ་དུ་མ་དང་བྲལ་བ་ཡིན་པས་ཁྱབ་ལབ་དུས་རྟགས་རྩལ་ཁོ་གཅིག་དང་བྲལ་བ་དང་དུ་མ་དང་བྲལ་བ་གཉིས་ཀ་ཡིན་པ་ཁས་ལེན་ཚར།